ཡན་ལག་ཐམས་ཅད་ལ་ཕེབས་ཕེབས་འདོད་པ་བཙན་གྲི་ག། ཡན་ལག་ཐན་ཐམས་ཅད་བྱ་ཡན་ལག་དེ་ལ། ཚིལ་ཆེན་བརྒྱད་ལ་བསྐོས་པ་རེད། ཚིལ་ཆེན་བརྒྱད་བྱ་སྟེ། ཕྲག་པ་གཉིས། དཔུང་བསྐོར་བ་དཔུང་པའི་མགོ་གི་ཚིགས་དེ་ཚིལ་ཆེན་ཕྲག་པ་རེད། དེ་ནས་མང་བོས་གུང། ཐིག་མ། ལ་ཕག་གི་ཐིག་མ་རེད། སྐོམ་པགས་ཀྱི་དཀྱིལ་འཁོར་རེད། དཀྱིལ་འཁོར་གྱི་ཚིལ་ཆེན་དེ་རེད། དེ་ནས་མར་པུས་མོ་གོ་བ་མ་རེད་མར། རྐང་འགག་ཚང་ལ་ཡང་རྐང་པའི་བོལ་གོང་གི་ཚིགས་དེ་རེད། ཕྱི་ལ་ལག་པ་ལ་ཚིགས་གཉིས་རྐང་པ་རེ་ལ་ཚིགས་གཉིས་ཡོད་དུས་རྐང་ལག་བཞི་ལ་ཚིགས་བརྒྱད་ཡོང་གི་རེད་བརྒྱད་པོ་དེ་ལ། ཟླ་བའི་དཀྱིལ་འཁོར་བརྒྱད་བྱས་རེ་རེའི་སྒང་ལ་ཕཊ་ཕཊ་དུད་ཁ་རེ་རེ་བྱས། དམ། གང་ག་ལོ། ཁ་དོག་དེ་ཧ་གོ་གོ་བླངས་དུད་ཁ་བྱས། དམ། ཡི་གེ་རྣམས་ལས་འོད་ཟེར་རང་མདོག་ཅན་སྤྲོས་ནས།

ད་གོ་ཆ་བགོས་པ་ཅི། ད་དཔེར་ན་ཡེ་ཤེས་པ་སྤྱན་དྲངས་ཡོང་དུས། ཡེ་ཤེས་པ་བས་སྟེང་འོག་ཕྱོགས་མཚམས་ཚང་མ་ནས། ཕྱོགས་བཅུ་ན་བཞུགས་པའི་དཔའ་བོ་དང་དཔའ་མོའི་དབང་ཕྱུག་མ་ཡེ་ཤེས་ཀྱི་འཁོར་ལོ། བས་དེ་ནས། འགྲོ་བ་དག་པའི་འགྲོ་བ་ན། པའི་རྣལ་འབྱོར་མར་གྱུར་པ་དང་བཅས་པ་བས། གང་ན་ཅི་ཡོད་རེད་པ་དེ་ཚོ་སྤྱན་དྲངས་ཡོང་ནས་རྡོ་རྗེ་རྣལ་འབྱོར་མའི་རྣམ་པ་ཅན་ལ། མར་ཕྱིན་ཕྱིན་ཅད་མེ་སྟག་འཕྲོས་པ་ནང་བཞིན་སྤྱན་དྲངས་ཡོང་ནས། སྟེང་ནས་མར་བྱོན་པ་ཚོ་བས། དེ་ནས་མར་བུ་ཡུག་འཚུབས་པ་ལྟ་བུ། བར་ནས་བྱོན་པ་ཚོ་དགེ་འདུན་མང་པོ་ཆོས་སྒོར་ལ་ཕེབས་པ་ལྟ་བུ་ཟེར་ཡོད་རེད། དགེ་འདུན་མང་པོ་ཆོས་སྒོར་ལ་ཕེབས་པ་དེ་བས། ད་ནས། མང་པོ་ཅིག་ཚང་མ་ཤིག་ཤིག་ཕེབས་ཡོད་མེད་འགྲོ་ད་འདི་གསུང་ཡ་དེ་ཚོགས་ཆེ་ས་ཅིག་འགྱེལ་བ། འོག་ནས་བྱོན་པ་ལྟ་བུ་ས་འོག་ས་གཞི་ནས་ན་བུན་འཕྱུར་བ་ལྟ་བུ་གསུང་གི་ཡོད་རེད། དོན་དུ་ཡང་ཕྱོགས་མཚམས་གང་ག་ན་བས་སངས་རྒྱས་མེད་ས་མེད་བ་ཡིན་ཙང། བས་སངས་རྒྱས་སངས་རྒྱས་ཐམས་ཅད་བས། རྡོ་རྗེ་རྣལ་འབྱོར་མའི་རྣམ་པ་ཅན་ལ་སྤྱན་དྲང་དགོས་པའི་དམིགས་པ་རེད།

ཨོང་བསྐོལ་སྒོ་མ་རྩེ་ཡོངས་ཀྱི་ཕ་མ་དང་བཅས་པའི་རུ་མི་ཞིག་བུང་བ་བདུད་རྩི་བཀང་བ་བཟུང་ནས་སྤྱི་བོ་ནས་ཨོང་བསྐོལ་བའི་མོས་པ་མཛད། ཨོང་བསྐོལ་དུས་ལ་གིའི་སྤྲད་བྱེད་ཡག་དེ་ལ་ཤིས་བརྗོད་བྱེད་ཡག་དེ་ལ་དེ་ནི། འདི་རེད། ཧེ་རུ་ཀ་བོན་པ་ཡི་སྐོ་ང་བ་ཧ་ཡའི་དགེ་ཆེན་སྲིད་གཡུ་བ་ཡི་ཧོང་བེ་འདོད་བཞིན་སླད། དགེ་བ་ལོ། འདི་ཆུ་ཁ་ལོ། བཀྲ་ཤིས་རྟེན་འབྲེལ་སུ་ཤ་དང། དབྱེ་མ་མཉམ་པར་བརྗོད་པ་འང་གཅིག་གོ། ཨ་ལི་ཀ་ལི་གཉིས་མེད་རུས་པའི་སོགས་ཨང་གི་ངོ་བོ་སྲིན་པོའི་ཐུགས་རྡོ་རྗེ་ཕག་མོ་བཀྲ་ཤིས་རྟེན་སུ་ཤ་ཤིས་བརྗོད་བསུ་ཡི་གེ། པའི་ཨོང་ལོ་སོགས་ཀྱི་ཤིས་པ་བརྗོད་པའི་མོས་པ་བསྐྱེད།

དཔེར་ན་ང་རང་ཚོར་དགེ་བའི་རྩ་བ་བྱང་ཆུབ་ཏུ་བསྔོ་བ་དེ་ལ། དགེ་རྩ་བྱང་ཆུབ་ཏུ་བསྔོ་ན་གསང་བ་བྱང་ཆུབ་མ་ཐོབ་པའི་བར་དུ་མི་འཛད་པ་རེད། ཟེར་རྒྱུ་ཡོད་མ་རེད་ཟེར་གྱི་འདུག་པ། དེ་ཡང་ཁོང་ཁྲོས་མི་ཟད་པ་མ་རེད་ཁོང་ཁྲོས་ཟད་ཀྱི་ཡོད་རེད། ཁོང་ཁྲོས་མི་ཟད་པ་མིན་ལ་འབྲས་བུ་ཕྱུང་བས་མི་ཟད་པ་ཡིན་གྱི་ཁོང་ཁྲོས་མི་ཟད་པ་མིན་གསུངས་འབྲས་བུ་ཕྱུང་བས་མི་ཟད་པ་ཟིན་ཚུལ། དགེ་བའི་རྩ་བ་གཅིག་བྱང་ཆུབ་ཏུ་བསྔོས་ནས། ཡང་ཁོང་ཁྲོས་མ་བྱུང་པ་ཡིན་ན་ནི། ཁོས་འབྲས་བུ་དེ་པའི་ཚེ་འདི་སྐྱེ་བ་ཕྱི་མ་ཕྱི་མའི་ཕྱི་མ་པའི་འབྲས་བུ་ག་ཚད་ཕྱུང་བཞག་ནས་ཁོ་རྫོགས་རྒྱུ་མེད་མཁན། བུ་ལོན་ཐོག་ནས་སྐྱེད་ཀ་ཟ་བསྡད་པའི་བཟོ་འདྲ་བོ། ཤིང་ཏོག་བཙུགས་ནས་པའི། ཤིང། བུ་ལོན་ཐོག་ནས་སྐྱེད་ཀ་ཟ་བསྡད་པའི་བཟོ་འདྲ་བོ། ཤིང་ཏོག་བཙུགས་ནས་པའི། ཨ་ནི་ཤིང་ཏོག་མ་བཅད། ཤིང་ཏོག་ཁོ་རང་གསོ་བྱས་བསྡད་ན། མེ་ཏོག་འབྲས་བུ་ལོ་མ་ཡལ་ག། ལོ་ལྟར་རེ་བཞིན་ཡོང་ནས་ཁོ་ཟད་ཡ་མེད་པ་འདྲ་བོ། འོ་དེ་འདྲ་ཡིན། ཁོང་ཁྲོས་མི་ཟད་པ་མིན་གསུངས་པ་རེད། དེ་མིན་ལུགས་དེ་ག་འདྲ་རེད་ཟེར་ན། འོ་ན། སྦྱིན་པས་ལོངས་སྤྱོད་དག་ནི་འགྲོ་ངན་ནའང། སྐྱེ་བོ་ཚུལ་ཁྲིམས་རྐང་པ་ཉམས་ལ་འབྱུང། བསྐྱེད་བཅས་དངོས་འདུ་ཡོངས་སུ་ཟད་པས་ན། ཕྱིན་ཆད་དེ་ལ་ལོངས་སྤྱོད་འབྱུང་མི་འགྱུར་གསུངས་སྟངས་ལྟར་ན།

པའི་ལོངས་སྤྱོད། འབྲས་བུ་དང་མྱོང་གིན་མྱོང་གིན་ལ། པའི་དེ་ལ་བརྟེན་ནས་ཡང་གསོ་ཡག་རམ་དགེ་བ་དྲག་ལ་ཕྲན་བུ་བྱེད་རྒྱུ་ཡོད་ཡིན་ཙང། པའི་གསོག་གིན་གསོག་གིན་བྱས་པ་ཡིན་དུས་རྫོགས་ཡག་མེད་པ་རེད། མ་གཏོགས་ཁོང་ཁྲོས་མི་ཟད་པ་གསུངས་པ་མིན། ཅེས་པ་ཡིན། བསྐལ་པ་སྟོང་བསགས་དགེ་རྩ། ཞེས་ཨ་རོ་གསུངས་ཡོད་རེད། དེ་འདྲ་ཡིན་ཙང། ཁོང་ཁྲོས་མི་ཟད་གསུང་ཡག་དེ། གསུངས་ཡོད་མ་རེད། ད་ཁོང་ཁྲོས་མི་ཟད་གསུང་ཡག་དེ།

དེ་མ་གཏོགས་པ་ཡིན་ཙང་སྟོང་ཉིད་དེ་རྡོ་རྗེ་ཟེར་དགོས་ཡ་དེ་རེད་ཨེ་ནི་རྡོ་རྗེ་གླུ་ལེན་བྱས་པ་རེད། རྡོ་རྗེ་ཟེར་དགོས་ཡ་རྒྱུ་མཚན་དེ་ལ། རྡོ་རྗེ་ཕ་ལམ་ཟེར་མཁན་དེ། ཚུར་གང་གིས་མི་གནོད་ཕུལ་ཐུབ་མཁན་ཕར་དངོས་པོ་གང་དགར་ཕར་འཇོམས་ཐུབ་མཁན་ཡིན་ཙང། ཨེ་ནི། རྡོ་རྗེ་བྱས་པ་རེད། རྡོ་རྗེ་གི་དོན་དེ་ལ་རྡོ་རྗེ་བདུན་ཆོས་བདུན་བཤད་དོ། ནི་རེད། སྲེག་པ་དང་བཅད་པ་ལ་སོགས་པ་གང་གིས། བཅོས་རྒྱུ་མེད་མཁན།

རྣམ་སྣང་གི་རིགས་བདག་བྱེད་དགོས་ཡ་དེ་རྣམ་སྣང་གི་རིགས་མ་རེད་དེ། ཡུམ་ཤེས་རབ་ཀྱི་ཕར་ཕྱིན་པ་ཡིན་ཙང་ཨ་ནི་དེ་ལ་ཤེས་རབ་དེ་ལ་ཐབས་ཀྱིས་བརྒྱན་པ་ཡིན་ཙང། ཐབས་ཀྱི་གཙོ་བོ་དེ་ནི་གཟུགས་ཕུང་པོ་རྣམ་པར་དག་པ་རྣམ་སྣང་རེད། དེ་ཡིན་ཙང་ཡུམ་ཤེས་རབ་ཀྱི་ཤེས་རབ་ཆོས་སྐུའི་ངོ་བོ་དེ་ལ་སྣང་ཕྱོགས་ཀྱི་པའི་ཐབས་གཟུགས་ཕུང་རྣམ་དག་རྣམ་སྣང་གི་གཟུགས་སྐུས་རྒྱས་བཏབ་པ་ཡིན་གསུང་བ་རེད་བ། དེ་ཡིན་ཙང་རྣམ་སྣང་ཧེ་རུ་ཀ་ཡོད་ན་བྱེད་པ་འོ་བྱེད། རྣམ་སྣང་སྐུ་མདོག་དཀར་པོ། སྤྱི་གཙུག་གི་ནོར་བུ་ཡོར་དང་སྤྱི་གཙུག་གི་དག་གིས་བཤད་པ་རེད་རུས་པའི་འཁོར་ལོ་གཅིག་གི་ལྟུང་བ་བཞག་ཡིན་པ་དང་ལྟུང་བ་བཅས་བཤད་རྒྱུད་ལས་གསུངས་རེད་དེ་གཅིག་ལ་ནོར་བུ་གི། ནོར་བུ་དམར་པོ་ཆ་དགུ་པ་གཅིག་བཙུགས་ཡོད་རེད་ཏོག་རེད་བ་དེའི་གོང་ལ་རྡོ་རྗེ་གཅིག་བཙུགས་ཡོད་རེད། ཨང། ཆ་དགུ་དེ་སྟོང་པ་རེད་དེ་ཁོག་པ་ནང་ལ་ཆུའི་བླ་མ་ཡར་ལུས་རེད་རྣམ་སྣང་ཧེ་རུ་ཀ་བཞུགས་ས་དེ་རེད། རེད་ཨང་ཀུན་ཇི་ལྟར་མི་བཞེད་ན་ཡི་གེ་བཏགས་ལ། ཡེ་ཤེས་ཀྱི་མེ་རབ་ཏུ་འབར་བའི་དབུས་ན་བཞུགས་པའོ། ཟས་བཏབ་ལ་ཡེ་ཤེས་ཀྱི་མེ་འབར་བའི་དབུས་ན་བཞུགས་པ་རྣམ་སྣང་ཧེ་རུ་ཀ་ཡུམ་དང་བཅས་པས་དབུ་བརྒྱན་པའོ། རིགས་བདག་དེས་རྒྱས་བཏབ་བྱ་གོ། དེ་རིགས་བདག་རང་ཆས་བྱས་པ། ད་རིང་འདི་རིགས་བདག་གིས་བརྒྱན་པ། དེ་གཉིས་ཁྱད་པར་ཡོད་མ། རྒྱལ་པོ་ལ་བུ་གཅིག་ལས་མེད་ན། རྒྱལ་པོའི་ཕྲུ་གུ་དེ་སྐྱེ་བའི་ཉེ་འཁོར་ནས་ད་ཁོ་རྒྱལ་པོ་ཡིན་པ་ཐག་ཆོད་པ། རྒྱལ་པོའི་བུ་འཁྲུངས་ཡོང་དུས་འདི་རྒྱལ་པོ་བྱེད་རྒྱུ་རེད་མང་བར་ཁོ་ངེས་སོང་བ། དེ་ཡིན་ཙང་ལྷ་སྐྱེས་དུས་འདིར་བས་རིགས་ངེས་སོང་ནས་རིགས་བདག་གིས་དབུ་བརྒྱན་བྱ་བ།

ད་མཆོད་པ་འབུལ་དགོས་རེད་བ། ད་ཡང་རང་གི་ཐུགས་ཀ་ནས་མཆོད་ལྷ་ཕར་སྤྲོས། ཨ་ནི་བྱིན་གྱིས་བརླབས་པའི་ད་ཅི་མཆོད་པ་བྱིན་གྱིས་བརླབས་བཞག་པ་དེ་ནི་མཆོད་རྫས་དེ་ཚོ་ཐོགས་ནས་ཡར་ཚུར་ཕུལ། མཆོད་ཡོན་ལ་སོགས་པའི་མཆོད་པ་རྣམས་རང་ལྷར་གསལ་བ་ལ་ཕུལ། ལྷར་གསལ་བ་ལ་ཕུལ་ནས།

འབྲུ་གསུམ་བཏགས་ནང་མཆོད་ཕུལ། ཡང་རོ་རྡོ་རྗེ་མ་ཕར་སྤྲོས། ཡང་ནང་མཆོད་ཚུར་ཕུལ་ལྗགས་རྡོ་རྗེ་འོད་ཟེར་སྦུ་གུས་གསོལ། བདེ་སྟོང་སྐྱེ་བའི་དམིགས་པ་བྱས། དེ་རེད་ད་ཕྱི་མཆོད་ནང་མཆོད་གཉིས་བྱས། ད་གསང་མཆོད་ཕུལ། གསང་མཆོད་ཚུལ་ལ་རྟགས་བསྒྱུར་བ་དང་མ་བསྒྱུར་བ་གཉིས་རེད། རྟགས་བསྒྱུར་གི་ཡིན་ན་ནི་རང་ཉིད་རྣལ་འབྱོར་མར་གསལ་བ་ནུ་མ་སྤངས་པ་བོ་ལར་གྱུར། ཀཀྐོ་ལ་དབུས་ཡང་དག་གནས་འགྲམ་གཉིས་དྲིལ་བུ་དག་ཏུ་གྱུར། བོ་ལ་བྲིས་ཟེའུ་འབྲུ་དག་ཏུ་གྱུར་དགའ་ཆེན་ཧེ་རུ་ཀ་ཡི་གསང་ཡུམ་རྡོ་རྗེ་རྣལ་འབྱོར་མ་མཁའ་འགྲོ་ཀུན་འདུས་བདག་ཉིད་བཅས་གསལ། ང་རང་ཚོ་རྟགས་བསྒྱུར་འདི་གཏོང་ཚེ་བདེ་སྟོང་སྐྱེ་བདེ་བ་ཡོད་རེད་སྒྲུབ་པ་པོ་ཕོ་ཡིན་ན་ནི། ང་རང་ཚོ་བདེ་སྟོང་དེ། སྐྱེས་པ་ལ་བརྟེན་ནས་མི་སྐྱེ་བ་བུད་མེད་ལ་བརྟེན་ནས་སྐྱེ་དགོས་མཁན་ཡིན་ཙང་རང་སྐྱེས་པ་ཁོ་ར། རྟགས་ཚུར་བསྒྱུར། རྣལ་འབྱོར་མ་མ་སྐྱེས་པ་བྱས་ཚུར་རྟགས་བསྒྱུར་སྐྱེས་པ་བྱས། རྟགས་བསྒྱུར་ལུགས་དེ་ལ་ནུ་མ་གཉིས་པོ་དེ་ཕར་མེད་པ་བྱས། འབྲས་བུ་ཚུར་བསྐྱེད། མཚན་མ་ལ་འབྲས་བུ་བསྐྱེད། འོ་དེ་འདྲའི་ཚད་ནི། བའི་ཕོ་ལུས་ལ་གྱུར།

མཆོད་པ་བཞི་ཡི་བཀའ་གསུམ་པའི་གསང་མཆོད་དེ་ལ་ཧ་ཅང་གི་དལ་པོ་བྱས་པའི་བསམ་བློ་ཟབ་ཟབ་གཏོང་ནུས་པའི་ཡབ་ཡུམ་ཕན་ཚུན་སྙོམས་པར་ཞུགས་པའི་གོ་ལ་བའི་ཡུམ་གྱི་སྒྱུ་རྩལ་དེ་ཚོ་བའི་ཡིད་ལ་བྱས་ནས་ཡིད་ལ་འདྲེན་ནུས་པའི་སྒྱུ་རྩལ་དྲུག་ཅུ་རྩ་བཞི་མ་བྱུང་ན་རྩ་བའི་སྒྱུ་རྩལ་བརྒྱད་ལ་སོགས་པ་བསམ་བློ་གཏོང། སྐེད་པ་འཁོར་ལོ་ལྟར་བསྐོར་བ་དང་སྐེད་པ་བསྐྱོད་པ་དང་སེན་མོ་འདེབས་པ་དང་སོ་འདེབས་པ་དང་ཞལ་སྦྱོར་དང། སིད་ཀྱི་སྒྲ་འབྱིན་པ་དང། འོ་དེ་རེད་བའི་སྟེང་ན་འདུག་པ་ལ་སོགས་པ་དེ་ཚོ་བའི་བསམ་བློ་གཏོང་ན་དེ་ཚོ་རེ་རེ་གི་བའི་ཅིག་འདོད་ཆགས་འདྲ་པོ་དག་ཟེར་དགོས་རེད་ཐ་མལ་པ་ཡིན་ན་བདེ་བ་རེ་རེ་ཅིག་མངོན་གྱུར་བར་དེ་འདྲ་ལ་བརྟེན་ནས་འདི་ནི་ཐ་མ་བའི་སྙོམས་པར་ཞུགས་སྙོམས་པར་ཞུགས་ནས་དགའ་བཞི་རིམ་གྱིས་དྲངས་ནས་བདེ་བ་ཆེན་པོའི་ཡེ་ཤེས་སྐྱེ་བའི་གོ་ལ་སྟོང་པ་ཉིད་ལ་བའི་ཡུལ་དུ་བྱས་བདེ་སྟོང་གི་ཡེ་ཤེས་སྐྱེ་བའི་དམིགས་པ་བྱས་བདེ་སྟོང་གི་ཡེ་ཤེས་ལམ་གྱི་སྲོག་འདྲ་པོ་དེ་ཡིན་ཙང་སྲོག་གཙོ་བོ་བདེ་སྟོང་གི་ཡེ་ཤེས་སྐྱེ་བའི་ཐབས་ཤ་སྟག་བྱེད་དགོས་རེད། འོ་ད་དེ་འདྲའི་བྱས་ཙང་སྙོམས་འཇུག་བྱེད་སྒྲུབ་པ་པོ་བུད་མེད་ཡིན་ན་ནི།

བཅོམ་ལྡན་འདས་མ་རྡོ་རྗེ་ཕག་མོ་ལགས་ཆག་མ་རེ་ཨོ་ནམ་བྷ་ག་བ་ཏི། དང་བྷ་ག་བ་ཏི་འབེ་ཛ་བ་རི་བྷ་མ་ཧོ་ཧོ་བེ། ན་མོ་ཨ་ཡ་ཨ་བ་ར་ཛི་ཛ་ཏི་རི་ལོ་ཅག་མ་ཏི་འབེ་ཤོ་རི་ཧོ་ཧོ་བེ། ན་མོ་སྭ་བྷ་དྷ་མ་འབེ་ཛ་སྭ་ཏི་མུག་ཡོ་མ་རི་ན་ན་རོ་ཡོ་མ་རི་ན་མའི་སི་བོ་རི། ད་དེ་མ་སྔགས་དྲུག་པ་འདི་ཡིན་པ་ཡིན་ན། ན་མའི་ཏཱ་ར་སྭ་ནི་སྭ་ཏི་ལ་ཡང་རྗེས་འཇུག་སྭ་ཡིན་མཁན་དེ་ན་མ་ལ་ན་རོ་ཡོ་མ་རི། སྭ་ཏི་མ་ལ་ཏི་ན་མའི་སི་བོ་རི།

ད་རྗེས་མ་ལྷ་ནུ་ལྷས་འོངས་ཏེ་འབྲུམ་བུ་འབྲུམ་བུ་མོ་མིད་པའི་ནང་ལ་ཡོད་མཁན་ཚོ་ཁོས་སྔགས་རྒྱབ་ནས་གཏོར་མིག་ནང་ལ་འབུར་གཅིག་འོངས་ཚོ་སྔགས་རྒྱབ་ནས་མིག་ནང་ལ་དཀར་ཐིག་མེད་པར་འབུར་ཆག་ཐུབ་ཀྱི་ཡོད་རེད། ཁོ་ལ་བླ་རྔན་རིན་པོ་ཆེ་དེ་ལ་འགྲོ་མྱོང་པ་ཡིན་པ་རེད། ཁྱོད་ཚང་དེ་ནི་མིད་པའི་ནང་ལ་འབུར་གཏོར་མ་ཐུབ་གསུངས་དགའ་མྱོང་གསུངས་བྱས་ནས། ཨ་ནི་ཞལ་གཅིག་བཙུགས་ཀྱིས་ད་སྔགས་ནུས་པ་ཆེན་པོ་ཅིག་འདུག་གསུངས་འདུག་དེ་དེ་འདྲའི་ཤོད་འགྲོ་ནས་ཨམ་ཆོས་ཁྲིད་ཡོང་ཁོ།

བྲེལ་སོང་གཏོང་ས་ལས་མ་ཁེ། བཞག་དགོས་ཀྱི་ཡོད་རེད། དེ་འདྲའི་ཚེ། ད་བཟླས་པ་དང་བཟླས་པའི་ངག་བཅད་བཅད་ལུགས་དང་བཟླས་པ་སྐྱོན་བརྒྱད་དང་བྲལ་བ་ཟེར་ཡག་དེ་ཚོ། བསྙེན་པའི་སྐོར་གྱི་ཡིན་ཙང་བསྙེན་ཡིག་ནང་ལ་ཡོད་རེད་དེ་ཚོ་གཟིགས་པ་ན། དེ་རིང་བཤད་མི་དགོས་བྱེད་ཀྱི་ཡིན། དུས་རྒྱུན་འདོན་པ་དེ་ལ་ཁས་ལེན་བྱས་པ་དེ་བས་མ་མཐའ་བྱས། ང། ཁས་ལེན་དེ་ལ་ཉུང་ཉུང་བྱེད་ལས་མེད་ནས་འདོན་པའི་སྐོར་དེ་བས་གང་ཐུབ་ཐུབ་འདོན། པའི་ཐུན་རེ་ལ་ཐུན་མགོ་རེ་རེ་མ་མཐའ་ཚིག་པ། ཉེར་བརྒྱད་བར་འདོན། ཨ་ནི། བ། ཐ་སྐྱེ། ཐ་སྐྱེ་ནི་ཐུན་མཚམས་ལ་ཡང་འདོན། ག་དུས་འགྲོ་འགྲོ་ལ་འདོན། འགྲོ་གི་འགྲོ་གི་འདོན། བསྡད་གི་བསྡད་གི་འདོན། ཉལ་ནས་འདོན། དེ་འདྲ་བྱེད་དགོས་རེད། གེགས་ཉུང་བ་རེད། འགྲོ་དང་མ་འགྲོ་ཅི་ཟ། ཅི་ཟ་དང་མ་ཟ་ཅི་ཡོད་རེད་ལྟོ་ཅི་ཟ་ཟ་འདོན་དགོས། དེ་ལ་གེགས་ནི་ཡོད་མ་ཡིན་གསུངས་ཡོད་རེད་བ་དེ་འདྲ་ཅིག་འདོན་གི་ཡིན་ན་ཚོགས་བསགས་ཡག་དང་གེགས་ཀྱི་བར་ཆད་མི་ཡོང་ཡག་གི་ཐབས་ཡིན་པ་རེད།

ཁོང་ཙཱ་རིར་ཕེབས་དུས། ཙཱ་རིར་ཕེབས་ལམ་ལ་གཞན་ནུའི་རྐང་བརྒྱད་ཤ་སྟག་གསུངས་པའི་ཕེབས་པ་ཡིན་པར་ཙཱ་རི་སྐོར་དུས། སྐོར་འགྲོ་དུས། དེ་འདྲ་གི་ལོ་རྒྱུས་ཡོད། ཨ་ནེ། རྐང་བརྒྱད་འདོན་སྟོན་ཐོ་ནི་ཕན་ཡོན་ཞེ་དྲག་རྐང་བརྒྱད་ཀྱི་བསྟོད་པའི་ཕན་ཡོན་དང་ཨོཾ་གསུམ་མའི་ཕན་ཡོན་མཉམ་དུ་ལེ་ཚན་གཅིག་ཡོད་རེད་བུ་ཐུང་དེ་ནང་ལ་ཡོད་ཀྱི་རེད། བོད་གླིང་བོད་ཡོའོ་ཡོའོ་བོད་ཤ་དེ་ནི་ཡོད་རེད་ད་དེ་ནང་ཡོད་ཀྱི་རེད་ཅེས་ཡོའོ་དེ་ཚོ་ལ་ཀློག་པ་གནང་དེ་འདྲ་རེད།

གོང་བུའི་བཟླས་པ་ཟེར་ཡག་དེ། སྔགས་ཕྲེང་འོད་ཀྱི་གོང་བུ་ལ་དམིགས་ནས། འོད་ཟེར་ཤིན་ཏུ་འབར་བ་འོད་ཀྱི་གོང་བུ་ཡིན་པ་ལ་དམིགས་ནས། ཆུ་མིག་པགས་ནི་བསྒྲིགས་བཞག་པའི་བཟོ་འདྲ་པོ། དེ་ལ་དམིགས་པ་རྩེ་གཅིག་ཏུ་གཏད་བཞག་ན་ཧ་ཅང་གི་བྱིན་རླབས་ཆེན་པོ་ཡིན། དེ་ཡག་ཤོས་ཅིག་ཡིན་གསུངས་པ་རེད། ད་དེ་འདྲ་གི་བཟླས་པ་གར་གཅིག་ནས་ཅི་བཟླས་པའི་སྒང་ལ་ལུས་དཀྱིལ་གྱི་གཙོ་བོ། ལུས་དཀྱིལ་གྱི་གཙོ་བོ་གཙོ་བོ་པའི་ལུས་དཀྱིལ་གྱི་གཙོ་མོ་དེའི་ཐུགས་ཀ་ལ། ཆོས་འབྱུང་ཉིས་བརྩེགས་ཀྱི་ནང་ལ།

ཐ་མལ་ལོང་གཏམ་དང་བསྲེ་བ་དེ། སྐྱོན་བརྒྱད་ཀྱི་ནང་སྐྱོན་ཆེ་ཤོས་ཅིག་རེད། དམིགས་པ་རྒྱ་ཡན་དུ་གཏོང་བ་དེ་སྐྱོན་ཅིག་རེད། དུས་རྒྱུན་དམིགས་པ་ག་ཚད་ཡོད་བྱེད་ཐུབ་ཐུབ་དེ་ཕན་ཡོན་ཆེ་གི་རེད། སེམས་རྟོག་རྟོག་གཡེང་ཀྱི་རེ་བ་སྟེ། དེ་ལྟ་བ་རེ་ཤི་བས་ཡིན་ན། ལྕགས་སློང་འགྲོ་དེ་ཕན་ཡོན་སྒོ་ངའི་ཆགས་ཀྱི་རེད། ཨ་ནི་བཟླས་པ་ཡག་པོ་བྱེད་ལྷག་པར་དུ་རྣལ་འབྱོར་མ་དེ་ལ་སྔགས་དེ་ཞེ་དྲག་གདགས་བཟླས་པ་བྱེད་བསྙེན་པ་ཡག་པོ་ཨེ་ཐུབ་བལྟ། བྱུང་ན་གཞི་བསྙེན་ཆེན་པོ་ཨེ་ཐུབ་བལྟ། གཞི་བསྙེན་ཆེན་པོ་བྱེད་ཀྱི་ཡིན་ན། འབྲུམ་བུ།

བདེན་པའི་སྐོར་དུ་བཞུགས་མོད་འོག་ཆད། དུས་རྒྱུན། ཨ་ནི་འབྲུག་གི་ལྡིང་གུ་དེ་གི་དེ་གི་ཆ་ལ་ཕྲེང་བ་མཁས་རྒྱུ་མེད་ནི་ལྷག་ཁུ་སྟོན་ཞག་ནི་ཡག་པོ་ཡོད་རེད་བ། ཁག་སྟོན་གི་སྟོན་གི་རེད་སྐབས་སྐབས་ལ་རྣལ་འབྱོར་པ་བསམ་བློ་གཏོང། མཚམས་མཚམས་རྣལ་འབྱོར་མ་རང་གི་སྙིང་ག་ནང་ལ་སྦས་པ་བཾ་ཡིག་དང་དབྱེར་མེད་དུ་བསམ་བློ་གཏོང་ལྟོས་དད་པ་བྱེད། བླ་མ་དང་རྣལ་འབྱོར་མ་དབྱེར་མེད་པ་ཡིན་བསམ་པ་གསོལ་འདེབས་དང་འབྲེལ་བ་འདོད། མཚམས་མཚམས་རང་རྣལ་འབྱོར་མ་གསལ་བ་ལ་དམིགས་པ་གཏད།

ནན་ཏི་པའི། མཐའ་ཁྱབ་ཏུ་སྤྲོས་ནས་སེམས་ཅན་ཐམས་ཅད་ཀྱི་སྡིག་སྒྲིབ་སྦྱངས་སངས་རྒྱས་ཐམས་ཅད་ལ་མཆོད་པ་འབུལ་བྱིན་རླབས་ཐམས་ཅད་ཚུར་བསྡུས་ཨ་ཏི་བྷ་ཏྲུ་ཏུ་ཤ་དག་སྟེ། དེ་སྤྲོ་བསྡུ་ཚར་ཁ་ཤས་ཅིག་བྱས་ནས། ཨ་ནི་སྤྲོ་བསྡུ་བྱེད་ཀྱི་ཡོད་པའི་ངང་ནས། དེ་ནས་གཞི་ནས། ལག་པ་གིས་ཕྲེང་བ་དྲངས། ཁ་ནས་བཟླས་པ་མཛད། སེམས་ཀྱིས། བཤེས་གཉེན་བསྟེན་ཚུལ་དམིགས་སྐོར་དེ་བསམ་བློ་གཏོང། ཡང་ཕྲེང་བ་མདོ་འཛིན་རྩར་སླེབས་སོང་ན་ཡང་སྤྲོ་བསྡུའི་དམིགས་པ་དེ་གསལ་རེ་ཅིག་གཏོང་ཡང་ད་ག་བྱེད་ཀྱི་ཡོད་བསམ་པའི་ངང་ནས་ཡང་ལམ་རིམ་གྱི་དམིགས་པ་དེ་མར་བསམ་བློ་གཏོང། དེ་འདྲ་བྱེད་ཀྱི་ན་ནི་ཨེ་ཡང་བཟུང་སོང་ནི་བཤེས་གཉེན་བསྟེན་ཚུལ་ཨོ་ཙི་རལ་སོང་ན་དལ་འབྱོར། མི་རྟག་པ། དེ་ནས་མར་སྐྱབས་སུ་འགྲོ་ནས་ཚང་མ་གཅིག་བྱང་ཆུབ་སེམས་ཀྱི་བར་འགྲོ་བར་མར་སྤོ་གིན་སྤོ་གིན་བྱས་གཏོང་གི་ཡིན་ན་ལམ་རིམ་དེ་ཡག་པོ་འགྲོ་གི་རེད། དེ་འདྲ་ཆོག་གི་རེད། དཔེ་ཆ་ཀློག་ཆོག་གི་རེད་ཡང་བཟླས་པ་བྱེད་དུས།

བཅས་ཀྱི་སེམས་ཅན་དུ་སློབ་པའི་སྒྱུ་ལུས་ཡིན་པ། བདེ་བ་ཆེན་པོའི་རང་བཞིན་ཡིན་པ། གཙོ་བོ་ལ་དཔལ་འཁོར་ལོ་སྡོམ་པ་དང་རྣལ་འབྱོར་མ་གཉིས་བཞུགས་ཡོད་པ། དེ་ཚོའི་སྐུ་གསུང་ཐུགས་ཀྱི་བྱིན་རླབས་གསང་བ་གསུམ་གྱི་ཡོན་ཏན་ཚང་བ་སློབ་པའི་སྐུ་དང་སྔགས་དང་ཕྱག་མཚན་དང་དེ་དག་གི་རྣམ་པ་ཅན་ལ་རང་ལ་ཐིམ་པ་དང། ཞིང་ཁམས་ཁོ་རའི་ཡོན་ཏན་སྒང་ག་ཡང་རང་ལ་ཐིམ་པ་དེ་ཡང་ནས་ཡང་དུ་བསམ་བློ་གཏོང་ནི་གཙོ་བོ་དེ་བསམ་བློ་གཏོང་དགོས་ངེས་ཅིག་ཡོད་རེད། འོ་ན་ཁྱོད་ཀྱིས་བྱ་བ་སྲིད་དང་བཅས་པ་ལ་ཨེ་བས་ཕྱི་ནང་གསང་བ་དེ་ཁོ་ན་ཉིད་མཆོད་པ་ཕུལ་གིན་ཕུལ་གིན་བྱིན་རླབས་བསྡུ་གིན་བསྡུ་གིན་བྱས་ནས་ད་ལྡེ་མིག་གིས་ལྟོས་པས་དམིགས་པ་མང་པོ་བོ་ཅིག་བྱེད་ཀྱི་ཡིན་ན། ཡང་བས། ཕྱིར་གཡེངས་མི་འགྲོ་བ་གི་ཁྱད་པར་ཡོད་རེད། ད་དེ་བྱས་སྔགས་དེ་གི་དོན་དག་གོ་བ་རེད་དེ་སྔགས་དོན་དེ་རྒྱས་པོ། རྐང་རྗེས་འཕེན་ཞེས་པ་དེ་ནས་ཡོད་ཀྱི་རེད་བསམ་གི་འདུག་དེ་རེད། དེ། རྩ་སྔགས་སྙིང་པོ་ཉེ་སྙིང་གསུམ་པོ་གཅིག་ལ་བསྡུས་བཞག་པ་རེད། བྱམས་པ་ཆོས་ལེགས་ཀྱི་གསུང་ནང་ལ། ལོངས་སྐུའི་སྔགས། སྤྲུལ་སྐུ་གི་སྔགས། ཆོས་སྐུ་སྔགས་གསུམ་ཡིན་གསུངས་ཀྱི་ཡོད་རེད། གང་ག་རེད་དང་མ་རེད་ཟེར་ཡ་གཅིག་ལས་ཡོད་མ་རེད། དེ་ཡིན་གསུངས་ཡོད་རེད།

ཝརྞ་ཟེར་བ་དེ་ལ་དོན་དག་མང་པོ་ཡོད་རེད། འདི་རེད། རིགས་ལ་གོ་རྒྱུ། མདོག་ལ་གོ་རྒྱུ། ཡི་གེ་ལ་གོ་རྒྱུ། བརྡུང་བ་དང་བཀྲུ་བ་རོལ་མོ་བརྡུང་བ་དང་རོལ་མོ་བཀྲུ་བ་འགྲོ་བ་དང། འོ་དེ་འདྲ་བའི་ཚིགས་སུ་བཅད་པ་དང། རྗོད་བྱེད་སོགས་མ་དོན་དག་མང་པོ་ལ་འཇུག་གི་ཡོད་རེད་ན། དེ་ཡིན་ཙང་དེ་རྡོ་རྗེ་རྗོད་བྱེད་མ་ལ་གོ་ན་ནི་རྡོ་རྗེ་བརྗོད་བྱའི་མ།

ཞར་བྱུང་རྫོགས་རིམ་དེ་དབུས་ཀྱི་བཾ་ཡིག་དང་མཐའ་ཡི་དགའ་འཁྱིལ་བཞི་པོ་དེ་ལ་དམིགས་ནས་དེ་དམིགས་པ་ལ་ཁྱད་པར་བ་ཅི་ལ་བའི་སེམས་ཞུགས་པ་གནང་ཞིང་དམིགས་ནས། ནི། ཡང་ན་མ་གནང་དེ་ལ་གསང། འདི་རེ་བ། རྩ་དབུ་མའི་ནང་ནས་ཐིག་ལེ་དགའ་འཁྱིལ་དཀར་དམར་གཉིས་ཡར་མར་ཡོང་བ་ནི་འདི་ཚོད་ལ་བརྟེན་ནས་བདེ་སྟོང་གི་སྒོམ་ཡག་གཉིས་པོ་དེ་ཞར་བྱུང་རྫོགས་རིམ་རེད། དེ་བྱེད་དུས་སྔོན་ལ་ཡིད་བཟླས་བྱས་པ་ཡིན་ན། ཡིད་བཟླས་བྱས་ནས་བཾ་ཡིག།

དམིགས་པ་བྱེད། སེམས་དེ་བཾ་ཡིག་ལ་ཞུགས་པ་ན་ཡིད་ཆེས། དེ་ཚར་སོང་ནས་བཾ་ཡིག་སྔ་དྲན་མུ་གུ་བ་བྱས་ནས་རྩ་དབུ་མ་གསལ་བཏབ་ནས་ཡས་མས་ཀྱི་དགའ་འཁྱིལ་མ་ལྕགས་དང་དགའ་འཁྱིལ་དམར་པོ་དང་དཀར་པོ་གཉིས་ཡར་མར་དུ་ཁྲིད་ལ་བརྟེན་ནས་བདེ་སྟོང་གི་ཡེ་ཤེས་བང་ཡག་དེ་བྱས། དུ་བྱས་ན། དམིགས་པ་ཚུར་ཚུར་ཚུར་བསྡུ་ཡོང་ཡིན་ཙང་རྫོགས་རིམ་གི་རྟོགས་པ་འཕེན་བྱེད་ལས་འགྲོ་ཆེ་བ་ཡོད་རེད་གསུངས་སོང། ད་དེ་གར་བྱས་ནས་བྱས། ངག་བཟླས་བྱེད་ཀྱི་ཡོད་ན། བུམ་པ་ཅན་བཟུང་བ་དང་འདྲ། རླུང་བུམ་པ་ཅན་བཟུང། རླུང་བུམ་པ་ཅན་བཟུང་དུས་ཙམ་ན། བདེ་བ་སྐྱེད་འདོད་ན། སྙིང་གའི་དབུགས་རྔུབ་པ་དང་མཉམ་དུ་ལ། སྙིང་གའི་ཆོས་འབྱུང་གྲུ་གསུམ་དེ་གསང་གནས་སུ་ཕབ། མི་རྟོག་པ་སྐྱེ་བར་འདོད་ན་ལྟེ་བར་ཕབ། མར་ཕབ་ནས་ནི་སྒོམ་རྒྱུ་རེད། རླུང་སྦྱོར་བུམ་པ་ཅན་བཟུང་གློག་ཐོད་སྒང་དང། ག་རེ་རྔུབ་དང་དགང་དང་གཞིལ་དང། ད་འདི་ཧ་གོ་ར། ལུས་རྣམ་སྣང་ཆོས་བདུན་གྱི་གཟུགས་རབ་བྱེད། ཙོག་ཙོག་ཡག་པོ་བྱེད་དེ། ཐེ་ཚོམ་རླུང་འཁྱམས་ལ་ཕོག། རླུང་སྒྲ་བཅད་དང་ཤུགས་ཆེན་མིན་པ། པའི་བཟླས་བརྗོད་འདི་འགའ་ཅི་ག་བྱེད་ཡང་ཐང་ཆད་དེ་བའི་སྐབས་ལ་དེ་བྱས་ན་ནི། རླུང་བཟུང་ཐུབ་ཀྱི་ཡོད་མ་རེད། རླུང་རང་བབས་སུ་བཞག་ནས་རླུང་ཤུགས་ཆེན་པོ་ངར་ངར་བོ་བྱས་ནས་འགྲོ་བ་མིན་པར་རླུང་ཤུགས་ཆེན་པོ་མིན་པ། ཨ་རླུང་དེ་བ་དལ་བུ་ཅན་པའི་ཆང་ལ་ཕབ་སོང་ན་ཨ་ནི་བྱས་ནས་ཨ་ནི་རླུང་ག་ལེ་ཡ་སྔོ། ཡ་སྔོ་ཡ་བྱས་ནས་རླུང་དེ་རྫོགས་སོང་ན། དང་པོ་འོག་རླུང་ཕྱེད་ཀ་དུ་བྱས་ཡར་འཐེན། ངན། ངན་སེམས་དཔའ་བོའི་ཚུལ་དུ་ཕྱེད་ཙམ་འཐེན་སོང་ལོ། དེ་ནས་སྟེང་རླུང་དེ་སི་རི་རི་རི་བྱས་སྣ་བུག་ནས་འཐེན་ནས། སྟེང་རླུང་རྫོགས་སོང་ན་སྟེང་རླུང་གནོན་ཡ་དེར་མཆིལ་མ་སྒྲ་མེད་ཀྱིས་མིད། མཆིལ་མ་མིད་དུས་གྲོ་ལོག་ཟེར་ཡ་དེ་སྐད་མ་བྱུང་བར་བྱས་ནས། སྐད་མ་རྒྱག་པ་ཅིག་མཆིལ་མ་མིད། མཆིལ་མ་དེ་ཡིས་རླུང་དེ་མར་མནན་པར་བྱས་ནས། རླུང་དེ། ལྟེ་བ་ཡི་ནི་རེ་སོ་ནས་ཡི་ནི་ག་ཡི་ནི་བ་ད་པ། ཆུན་ཞུ་ག་བ་པོ་ཡི་ནི་དེའི་ཐོད་དུ་བྱས་པ་དང་གནས། དེ་གནས་དང་སྒྲ་བྲལ་ལ་འོག་རླུང་རྫོགས་པ་ཡར་འཐེན། འཐེན་ལ་འོག་རླུང་ཁ་སྦྱོར་ཞིང་འདིར་བཅོས་ནས་པས། རླུང་གཉིས་པོ་དེ་ཁ་སྦྱར་བྱས། ད་དེའི་ངང་ནས་རང་སེམས་བཾ་ཡིག་ལ་ཞུགས་པ་ནང་བཞིན་བྱས་ནས།

གནས་ཀྱི་བདག་པོ་སྒྲུབ་པ་ཅན་འཁོར་ལོ་སྡོམ་པའི་སྤྲུལ་པ་དཔའ་བོ་ཉེར་བཞི་དཔའ་མོ་ཉེར་བཞི། དེ་ཡང་ཡིག་ཚང་ང་རང་ཚོ་དཔའ་བོ་བདེ་མཆོག་གི་སྒྲུབ་པ་པོ་གཟི་བྱིན་དང་མི་འདྲ་བར་མཛད། ཡུལ་འདི་རྣམས་ཀྱི་བུ་མོ་གང། དེ་དག་འདོད་པའི་གཟུགས་ཅན་ཏེ། ཡིད་ཀྱི་ཤུགས་ཀྱིས་སྤྱོད་པ་ཡིན་གསུང་བའི་འདྲ་བོ། འཛམ་བུ་གླིང་ནང་གི་ཡོད་པའི་ཡུལ་ཉི་ཤུ་རྩ་བཞི་གི་བུ་མོ་དེ་ཚོ་ཐག་རིང་པོ་རིང་ན་གནས་བྱ་སྲིད་པར་འགྱུར།

ཞལ་གཅིག་ཕྱག་གཉིས་སྒོམ་པ་རེད། ཡབ་ཡུམ་ཟུང་འབྲེལ་སྒོམ་པ་རེད། རྣལ་འབྱོར་མ་ལ་ཡུམ་རྐྱང་སྒོམ་ན་འགྲིག་གི་ཡོད་རེད། ཡབ་དང་གཉིས་སུ་མེད་པའི་ཡུམ་སྒོམ་པ་རེད། དེ་ཡིན་ཙང་ད། ཡི་གེ་རེ་རེ་རེ་རེ་བྱས་ནས་སྐུ་མདོག་ནི་གཅིག་པ་སྒོམ་ཆོག་རེད། སྐུ་མདོག་བསྒྱུར་དགོས་མ་རེད་ཡི་གེ་མདོག་བསྒྱུར་དགོས་མ་རེད། ཡི་གེ་ཨོཾ་གསུམ་མ་སྐུ་མདོག་མ་ཁ་དོག་དམར་པོ་ཡོད་ཡོད་གི་ཡོད་གི་ལ། ད། ཡུལ་ཉེར་བཞི་སྟེ་ལུས་ཀྱི་ཆ་ཤས་ཉེར་བཞི་དང་དམིགས་པ་བྱེད་དགོས་རེད། དང་པོ། ཐུགས་ཀྱི་རིགས་ཀྱི་ཡུལ་གནས་བརྒྱད་དེ།

ཁ་གཅིག་ལ་བརྩི་བ་རེད་ཁ་གི་རྩ་དེ་ཁ་སྟོང་པ་རེད་བཟང་གི་རྩ་ག་ཡོད་འདུག་ས་ལྕེ་ལེའི་རྩ་བ་དེ་ལྕེ་ཡི་འོག་དེ་དགོས་བ་རེད། ལྕེ་ཡི་འོག་ནས་སྟེང་ཡིན་རེད་ག་ནི་ལྕེ་ཡི་རྩ་བ་གི་རྩ་དེ་རེད། ཁ་བྱས། མགྲིན་པ་བྱས། སྙིང་བྱས་སྙིང་ཟེར་དེ་ཡིག་སྦུག་གི་སྙིང་རིལ་རིལ་དེ་མ་རེད་སྙིང་ག་རང་རེད། ཤ་པགས་ཀྱི་ནང་ལོགས་ལ། སྙིང་བྱས། འབྲས་བུ་གཉིས་བྱས་གཅིག་ལ་བརྩི། འོ་དེ་བརྒྱད་པོ་དེ་རེད། ད་སྐུ་ཡི་གནས་བརྒྱད་དེ་ལ། མཚན་མ་བྱས། བཤང་ལམ་བྱས།

ཨོཾ་གསུམ་མ་ནི་མ་བྱས་ནི། བཛྲ་ཝརྞ་ནི་ཡེ་བཛྲ་བཻ་རོ་ཙ་ནི་ཡེ་ཟེར་ཡག་གི་བར་དེ་ལ་ཡི་གེ་རེ་ལ་རེ་རེ་རེ་ཚུགས་ཐིམ། དེ་རྣམས་ཡོངས་སུ་གྱུར་པ་ལས་ཉིད་བཅུ་པའི། ཁཎྜ་ཀ་པཱ་ལ་དང་དབྱེར་མེད་པའི། རབ་གཏུམ་མ་ཡིན་པ། མ་ཧཱ་ཀང་ཀ་ལ་དང་དབྱེར་མེད་པའི་གཏུམ་མིག་མ་ཡིན་པ་ཀང་ཀ་དང་དབྱེར་མེད་པའི། ནི་འོད་ལྡན་མ་དང་དབྱེར་མེད་པའི་ཀཱང་ཀཱ་ལ་ཡིན་པའོ། དེ་ནས་དཔའ་བོ་ཉེར་བཞི་དང་དབྱེར་མེད་པའི་དཔའ་མོ་ཉེར་བཞི་པོ་ཡིན་པ་ལ། རྣམ་པ་རྡོ་རྗེ་རྣལ་འབྱོར་མ་ཤ་སྟག་བྱས་སྒོམ་འདི་པོ་ཡོད་རེད། རྣལ་འབྱོར་མ་ཤ་སྟག་ཅེས་ཆུ་ཤིག་ཤིག་གིས་སྨྲས་རྣལ་འབྱོར་མ་ཤ་སྟག་ཐུགས་ཀ་ནང་བསྟན་བྱས་འདུག་སུ། ད་ཧཱུྃ་ཧཱུྃ་ཧཱུྃ་ཕཊ་ཕཊ་ཕཊ་ཟེར་སྒོ་བརྒྱད་ཀྱི་རྩ་རེད་སྒོ་བརྒྱད་དེ་ལ། སྒོ་མཚམས་བརྒྱད་རེད་སྒོ་བཞི་པོ་དེ། ཁ་ཡི་སྒོ་ལྟེ་བའི་བུ་ག་བྱས། ཞག་འདི་རེད། ལྟེ་བའི་སྒོ་དང། རྟགས་ཀྱི་སྒོ་དང་བཤང་ལམ་གྱི་སྒོ་བཞི་རེད། མཚམས་བཞི་ཟེར་ཡག་དེ། སྨིན་མཚམས། རྣ་བ་གཉིས། མིག་གཉིས། སྣ་བུག་གཉིས་བཅས། ཨོ་དེ་རེད་བརྒྱད་པོ་དེ་ནས་རྩ་ཆུང་ཆུང་རེ་རེ་མར་ཡོང་ནས་ཧཱུྃ་ཧཱུྃ་ཧཱུྃ་ཕཊ་ཕཊ་ཕཊ་ཟེར་ཡག་གི། བརྒྱད་པོ་དེ་ལ་ཚུར་བསྟིམས་ནས། ཨོ་རེད་ཧཱུྃ་གཅིག་ཡར་ཕྱིན་ཚར་རེད། བ་དེ་ལ་བརྟེན་ནས་དེ་ཡོངས་སུ་གྱུར་པ་ལས་ཁྭ་གདོང་མ་འུག་གདོང་མ་ཁྱི་གདོང་མ་ཕག་གདོང་མ་གཤིན་རྗེ་གཤིན་རྗེ་ཕོ་ཉ་མ་གཤིན་རྗེ་འཇོམས་མ་བྱས་ནས་སྒོ་མཚམས་མ་བརྒྱད་དུ་གྱུར། ཁྭ་གདོང་མ་འུག་གདོང་མ་ཕྱི་དག་པའི། ཁྭ་ཏའི་གདོང་པ་དང་འུག་པའི་གདོང་པ་བྱས་ཏེ་བསམ་དགོས་མ་རེད་རྣལ་འབྱོར་མའི་སྐུ་རང་ལ་བསམ་སྟོང་ཕྱོགས་དུ། ཨ་དོ་མ་གོ་རེ་བྱས་ནས་པའི་སུམ་ཅུ་སོ་གཉིས། སྟག་གཟིག་ག་འགྲིག་གཟུང་བ་འོ་ཐག་དེ་རེ་སྤྱི་ཡི་སྟེ་སྔགས་བཅས་དཔོན་གཡོག་སྒྲུབ་སྟེ། སྔགས་ཀྱི་ནང་ཕྱོགས་བཞི་པོ་དེ་སྙིང་པོའི་རྣལ་འབྱོར་མ་བཞི་བཞི་རེད་གཙོ་མོ་སྤྱི་ཡི་གཙོ་མོ་རྣལ། རྡོ་རྗེ་རྣལ་འབྱོར་མ་བཅས་ད་སོ་བདུན་བཅས།

མ་དོ་ཡང་པོ་ཀྲུག་གཅིག་ལ་གོ་རོག་ཐེ་ཡོག་རེད། ཞལ་ཐེ་ཡོད་ཡིན་པ་ནོ། ཞལ་ཐེ་ཡོད་དེ་ཞལ་སེར་པོ་ནི་ཞིག་ད་ཡོག་རེད། དེ་ཡི་ཀ་ཀེ་སང་ཁ་ཁྱོད་སྤྲོད་པའི་དེ་ལམ་སེ་ནས་ཅི་ཡོག་རེད་དེ་ཞལ་སེར་པོ་ཡོག་རེད། ཐེ་ན་ལ། ཨོཾ་ཨོཾ་ཨོཾ་གསུམ་བྱས། ས་རྦ་ཟེར་དེ་རྦ་ས་བྱས། བུ་དྡྷ་དེ་དྡྷ་བུ་ཟེར། ཌཱ་ཀི་ནི་ཟེར་ཀི་ཌཱ་ཟེར་བྱས་ཨོ་དེ་འདྲ་ཡི་གེ་གཉིས་ལོག་ཡིན་གསུངས་པ་གཅིག་ཡོག་རེད། དེ་ཡི་ཁྲུས་གཞི་བྱས་ནས། ཨོཾ་ཨོཾ་ཨོཾ།

ཡིན་པའི་རྒྱུ་མཚན་དེ་ལ། ཕཊ་ཕཊ་ཕཊ་ཀྱི་ཕཊ་འདི་རེད། ཡང་རེད། ཕཊ་ཕཊ་ཕཊ་སྭཱ་ཧཱ་ཟེར་ཡག་སྦྱོར་དང་སྭཱ་ཧཱ་གི་ཧཱ་དེ་ཨོཾ་གི་འཁྲིས་ལ་ཁྲིགས་ཏེ་སླེབས་པ་དགོས་གསུངས་ནས་ཡོངས་འཛིན་བློ་བཟང་བསྟན་འཛིན་གྱི་ཡིག་ཆ་ན་གསལ་པོ་བཀོད་ཡོད་རེད། ཅེས་ཨོཾ་ཨོཾ་སརྦ་ད་རེང་བའི་ཟོག་ན་མེད། ཧཱུྃ་ཧཱུྃ་ཕཊ་ཕཊ་ཕཊ་སྭཱ་ཧཱ་ཟེར་ཧཱ་དེ་ཨོཾ་གི་འཁྲིས་ལ་སླེབས་འོང་དུས། ཡིག་གཅིག་ལོག་ཡིན་པ་རེད་བ། གཉིས་ལོག་ཡིན་ན་ཧཱ་དང་སྭཱ་གཉིས་བསྒྲིལ་དགོས་དུས། ཧཱ་སྭཱ་ཟེར་དགོས་དུས་ཧཱ་དེ་ལྟག་ལ་བསྡད་སྭཱ་དེ་གཤམ་སླེབས་འོང་ཙང་སྭཱ་དེ་ཨོཾ་འཁྲིས་ལ་སླེབས་དགོས་རེད་བ། ཨོ་དེ་མ་རེད། ཁུངས་གཅིག་དེ་སྐྱེལ་གི་ཡོད་རེད། ད་དེ་འདྲ་བྱས་ནས་ཡ། དེ་ཚོ་ལོག་སྟངས་མ་ཤེས་པས་བལྟ་ས་ཡོད་རེད་ད་གིན་བང་བསྒྲིགས་ལོག་ཤ་བསྒྲིགས་ཡོད་རེད་ཡ། ཡིག་དེ།

མི་ཡིན་པར་གོ། ཨ་ད་དེ་ལས་སད་ནས་ཕྱི་ནང་གཞན་གསུམ་དུ་སྦྱར་རྒྱུ་ཡོད་མེད་དེ་རེད། དེ་ཡིན་ཙང། ཆོས་འབྱུང་ངོས་བཅུ་གཉིས་པོ་དེ་ཕྱི་ལ་སྦྱར་ན། ཉི་མ། ཉི་མ་བཅུ་གཉིས་སུ་ལྡན་རེད་ཉི་མ། ཉི་མ་ཁྱིམ་བཅུ་གཉིས་ལ་ལོངས་སྤྱད་པ་ཡིན་ཙང་ཁྱིམ་བཅུ་གཉིས་རེད་ཁྱིམ་བཅུ་གཉིས་དེ་ག་རེ་རེད་ཟེར་ན། ད་ལོ་ཐོ་སྒང་ག་ལོག་གི་ལག་པར་འཆང་ལྟ་གི་ཡོད་ཙང་ཁྱིམ་བཅུ་གཉིས་ཧ་གོ་གི་རེད་ལོ་ཐོ་མགོ་ལ་ཡོག་རེད་ཁྲམ་བཅོ་འདི་ཙམ་བཅུག་བཞག་རེད་བང་བསྒྲིགས་བྲིས་བཞག་ཡོག་རེད། རི་ཡོག་དང་ཆུ་སྲིན་བུམ་པ་དགོན།

ཉི་མ་ཁོ་རང་རང་འགྲོས་རྒྱག་ཆོག་གི་ཡིན་ན་ལོ་གཅིག་ལ་སྐོར་རེ་གཅིག་འཁོར་གི་ཡོད་རེད། རང་འགྲོས་ཚུགས་འདུག་སྐོར་ཁ་ཞིག་ཡོད་དེ་རླུང་འགྲོས་ཀྱིས་ཕར་འཁོར་གི་ཡོད་རེད། རླུང་གོ་ལ་གིས་ཁེལ་འདུག་སྐོར་གོ་ལ་ཐུག་བསྡད་ཡོད་རེད་བ། དེ་འདྲས་ཡིན་གསུངས་གི་ཡོད་རེད། བྱས་ཙང་ཡང་དེ་རིང་སང་ཉིན་གནམ་གྲུ་གཏོང་མཁན་ཚོའི་དྲི་བ་ཡར་འགྲོ་ནས་རླུང་གོ་ལ་མི་འདུག་ཟེར་གི་ཡོད་ཉི་མའི་ནང་སླེབས་ཡོད་པ་ནི་གང་ཞིག་མ་རེད། ཉི་མ་ནང་སླེབས་དུས་སླེབས་གི་མ་རེད། ཉི་མ་ནང་སླེབས་ནས་ཚིག་ཡ་ཚིག་འབྲུ་འབྲུ་ཁ་པོ་རེད། ད་ཡིན་ན་ཁྱིམ་བཅུ་གཉིས་ཀྱི་མིང་བཏགས་ཡག་དེ་གང་བློ་བཟོ་ཉན་རང་དག་ཨ་ཡོད་མི་ཤེས། སྡིག་པའི་ཁྱིམ་དེ་སྟོན་ཀ་ཁེལ་གི་ཡོད་སྟོན་ཀ་ག་རེ་ཡིན་ནི་ཟླ་བ་གཅིག་ལ་ལུག་བསད་པའི་དུས་ཚོད་རེད་ལུག་དང་གཡག་བསད་པའི་དུས་ཚོད་སྡིག་པ་བྱེད་པའི་དུས་ཡིན། ཕྱོགས་གཅིག་ཡང་གཅིག་བྱས་དུས་སྡིག་པ་སྡིག་པ་རྭ་ཉ་ས་འོག་ལ་འཛུལ་བའི་དུས་རེད་གསུང་ཡ་བྱས་ཡོད་ཤེས་འདྲ་ཤེས་ཏོག་ཙེ་འདྲ་གི་མ་རེད། བུ་མོའི་ཁྱིམ་ཟེར་ཡ་བུ་མོ་མདངས་བཟང་བའི་དུས་རེད་སྟོན་ཀ་ཁེལ་གི་མེད་འགྲོ།

སྡིག་པ་ཀརྐ་ཊ་ཡ། ད་རྫུན་ཤེས་མགོ་མ་རེད། ཁྱིམ་བཅུ་གཉིས་ཡོད་རེད། ཡོད་ནི་ཡོད་རེད་དེ་འདྲ་ཞིག། ཉི་མ་ཁྱིམ་འགྲོས་ཀྱི་ཡིན་ན་ལོ་གཅིག་ལ་འཁོར་གི་ཡོད་རེད། རང་འགྲོས་ཀྱིས་ལོ་གཅིག་འཁོར་གི་ཡོད་རེད། རླུང་འགྲོས་ཀྱིས་ཉི་མ་རེ་ལ་འཁོར་ཡོང་དགོས་རེད་འོ་དེ་རེད། ཁྱིམ་བཅུ་གཉིས་ཀྱི། དེ་རྒྱ་རེད། ཕྱི་ནང་གཞན་གསུམ་བྱས། ནང་ལ་རྒྱག་ན་ནི། བུད་མེད་ལོ་བཅུ་གཉིས་ལ་ཟླ་མཚན་འབབ་ཀྱི་ཡོད་རེད། སྐྱེས་པ་ལོ་བཅུ་དྲུག་ལ་ཐིག་ལེ་འབབ་ཀྱི་ཡོད་རེད།

ད་ཁ་ཊྭཱཾ་ག་གི་མཚོན་དོན་དེ་ཧ་ཅང་རྒྱ་ཆེན་པོ་རེད། ཏོག་ཙམ་མཆན་འགོད་སྲོལ་ཡོད་རེད། ཁ་ཊྭཱཾ་ག་དེ་ལ་ཏོག་ཙམ་མི་འདྲ་ཡོད་རེད། ཁ་ཊྭཱཾ་ག་གི་ཡུ་བ་དཀར་པོ་ཟུར་བརྒྱད་རེད། མ་གི་རྩེ་དེ་ལ་རྡོ་རྗེ། རྡོ་རྗེ་གི་གདན་གྱི་པད་མ་ཡོད་མ་རེད། རྡོ་རྗེ་རྭ་ལྔ་ཡོད་མ་རེད། རྡོ་རྗེ་རྭ་གཅིག་ལས་ཡོད་མ་རེད་རྩེ་གཅིག། རྡོ་རྗེ་གི་དབུས་མའི་རྭ་དེ་མ་གཏོགས་ཡོད་མ་རེད་སར་འཛུགས་རྭ་དེ། དེ་ནི་ཡར་འདུག་ཕྱིན་ནས་བུམ་པའི་འོག་དེ་ལ་སླེབས་དུས།

གང་མཛུབ་མོ་མཚུངས་འབྲེལ་གཏུགས་བྱས་ཏེ་ལྔ་ཚོམ་ལྔ་ཚོམ་ཞི་མིའི་རྗེས་འདྲ་བོ་ཅིག་ཆགས་རེད། ཨོ་དེ་འདྲ་སོང་ཙང་ཐལ་ཆེན་ཚོམ་བུ་བྱས་པ་རེད། སྐུ་ལ་ཐལ་ཆེན་བྱུགས་པ་དེ་ཀུནྡ་ལྟ་བུའི་བྱང་ཆུབ་སེམས་ཤིན་ཏུ་ནས་རྒྱས་པ་བདེ་བ་བསྟན་རྒྱས་པའི་མཚོན་དོན་རེད། ཡུམ་ལ་དེ་མི་ཡོང་བས་ཡུམ་ལ་ཀུནྡ་ལྟ་བུའི་བྱང་ཆུབ་སེམས་རྒྱས་ཡོད་མ་རེད། རེད་བ། ཡོད་མ་རེད་བ། དེ་རེད། ད་ནི་ཤེས་རབ་ཕ་རོལ་ཕྱིན་པ་དྲུག་གི་ནང་ཐལ་ཆེན་གྱིས་ཤེས་རབ་ཕར་ཕྱིན་མཚོན། ཕར་ཕྱིན་ལྔ་པོ་དེ་གི་ཐབས་ཀྱི་ཕར་ཕྱིན་ལྔ་མཚོན།

འདི་རེད། དབུ་རྒྱན་ད་ལྟ་མུག་འོག་བྱེད། མི། མ་བྱེད་ནི་དབུ་རྒྱན། ནང་ནང་ཧེ་རུ་ཀ་ཡུམ་གྱི་དབུ་རྒྱན་དེ་ད་ལྟ་ནི་རིགས་བདག་དང་བཅས་སུ་བསམ་བློ་གཏོང། ད་འགྲིག་སོང་ཡ། ད་ལུས་ཅི་དགོངས་བྱེད་ཡ།

ཞལ་གཅིག་དབང་བསྐུར་བྱ། སོ་སོ་གི་ཡུལ་སོ་སོ་ཡིན་པའི་གནས་དེ་ཧ་གོ་ཡག་དང། པ་ཡི་གེ་བཞི་པོ་དེ་ལ་དོན་རྟོགས་པའི་སྐད་ཆ་ཡོད་རེད་དེ། དཔེར་ན་འཇམ་དཔལ་མཚན་བརྗོད་ལ་སྟོང་པ་ཆེན་པོ་ཡི་གེ་ལྔ་ཞེས་བྱ་བར། སྟོང་ཆེན་ཡི་གེ་ལྔ་གི་དོན་དུ་ཨ། ཨེ། ཨོ། རི། ལི། ལྔ། ལྔ་པོ་དེ་རེད། དེ་ཡིན་ཙང། ཨི། ཡ། ཨོ། རི། རའོ། ལི། ལའོ། ཨོ་དང་ཨོ་ལ་ཨོའོ། ཨོ། ཨོ། རི། རའོ། ལི། ལའོ། དེ་འདྲ་བྱས་དུས་ཨེ། ཨོ། རི། ལི། བཞི་ལ་འགྱུར་ལུགས་རེད། བཞི་པོ་དེ་ཨི། ཡ། ཨོ། རི། རའོ། ལི། ལའོ། ཨེ་དང་ཨོ་ལ་ཨོའོ་ཟེར་ཡག་གི།

དང་པོ་བཙན་དོག་བཞི། ཨ་ནི་རའི་རི་ལ། གཡས་ངོས་དེ་ནི་བཙན་དོག་རའི་རི་གཅིག་ནི་བཙན་དོག་བརྒྱད་རེད། ཉིན་ག་དང་པོ་ཆགས་པའི་རྩ་བརྒྱད་དང་དེ་འགའི་བཙན་དོག་བརྒྱད་དེ་ག་ག་རེད། དང་པོ་ཆེ་བའི་རྩ་བརྒྱད་སེ་ཨ་དེ་རུ་ཅང་སུང། རུ་ཅང་ཨོ་མ་སུང། བདུད་དྲི་མ་དང་བཞི། ཁོ་ཚོ་ག་ག་རེད། མྱང་འདི་ཡོད་མཁན་ཡོད་རྒྱུ།

དེ་ཡ་ར་ལ་ཝ་ཡི་གེ་བཞི་ལ་བསྒྱུར། དབུས་སུ་ཐིག་ལེ་ནཱ་ད་ནཱ་ཆེ་ཐིག་ལེ་ནཱ་ད་དེ་ལ། རྨ་བྱ་ཀ་བྱ་གཉིས་ཡ་ཐིམ། ཀ་མ་གཉིས་དེ་ཐིམ། ཨ་ད་དྷི་བཅས་འབྲུ་བཞི་དེ་བྱས། ད་འབྲུ་ནི་དེ་བཅུ་གི་སྒོ་དུས་ས་ཆ་གཅིག་ཡིན་ན་སྙིང་གའི་རྩ་མགོ་ཡོད་ས་དེ། པའི། གནས་ཀྱི་བྱང་ཆུབ་ཡིན་བསམ་པ་བྱེད་རྒྱ་གར་རྡོ་རྗེ་གདན་ཡིན་བསམ་པ་བྱེད་ཀྱི་ཡོད་རེད། གནས་བྱང་ཆུབ་དེ། སྤྲུལ་སྐུའི་གནས་བྱང་ཆུབ། གཞན་པ་ཚུར་ལ་པུ་ལི་ར་མ་ལ་ཡ་ལ་ཚུར་བ་གནས་སུ་སུ་སུ་ཡིན་པའི་མོས་པ་བསྐྱེད་དགོས་རུང་ད་ལྟ་བ་ནང་བཞིན་བྱེད་ཡོང་དུས། སྐྲ་མཚམས། པུ་ལི་ར་མ་ལ་ཡ་བཅས་སྤྱི་གཙུག་མཛའ་ལན་ཟླ་རེ་བཅས་རྣ་བ་གཡས་པ་ཨུ་འདྲི་ཡན་བཅས་རྟག་པ་ཨ་བུ་ཏཱ་རེ་བཅས་རྣ་བ་གཡོན་མ་མགོ་བོ་ཟླ་བ་རེ་བཅས་མི་གཙང་ར་མི་ཤུ་རེ་བཅས་མིག་གཉིས་མདེའུ་སྐུ་དྲི་བཅས། དེ་ཚོ་ཡུལ་སུ་སུའི་མིང་རེད། འདི་བའི་སྐུ་དྲི་འདི་བའི་སྐུ་དྲི། འདི་བའི་ཀོ་ཀྲི་ལྷ་ཡི་ཁྱིམ་གཟིགས་ཡོང་རེད་ཀོ་ཀྲི་སེ་ཨ་ཁྱིམ་གི་མི་ཡིན་མི་འདྲ། འདི་བ་ཁོམ་པ་ལ་གཟིགས་འདུག་ཨ། རྒྱ་གར་གྱི། མི་ནི་འདི་བའི་འདི་བ་ལྷ་རེད་བ། མི་ནི་འདི་བའི་ཀོ་ཀྲི། ཧུམ། ཁྲ་བ་ནི་མ་ལ་བ་སེ་ཨ་རེད། མ་ལ་བ། མ་ལ་བ་དེ་ལ་གར་སེ་ཀོ་ནི་ད་ཡོད་རྒྱུ་ཡོད་རེད་བུ། རྒྱལ་བ་ལྟ་ཡི་གནས་ཡུམ་བཞག་ཤོག། མཆན་ཁུང་ཉིད་ཀརྨ་རུ་པ། ཡང་ལུང་པ་ཀརྨ་རུ་པ་སི་ཅི་ཡ་རུ་བ། མཆན་ཁུང་ཉིད་ཀརྨ་རུ་པ། མཐའ་བྲལ་བ་ཉིད་མ་ལ་བ་ཡ། ཡ་བརྒྱད་དེ་བརྒྱད་བྱས་ད་མཆན་ཁུང་ཉིད་ཀརྨ་རུ་པ་ནུབ་མ་ཉིད་དབུ་ཏྲི། ཏི་བ་ཏྲི་ཤ་ཀུ་ནི། ནྷ་ཙི་ཀུ་ས་ལ། ནྷ་ཙི་ཀུ་ས་ལ། ཁ་ཀ་ལིང་ཀ། ཁ་བཀའ་ལན་བཀའ་འདྲེན་པ་ལམ་པ་བཀའ། ངྷིའི་ཀན་གཟིར་འབྲས་བུ་ཉིད་ཧི་མ་ལ་ཡ། ཧི་མ་ལ་ཡ་ས་ཡ་སྟེང་ས་གངས་རི་ལ་འཛག་འགྲོ་དེ་ས་གངས་རི་དེ་ལ་ཧི་མ་ལ་སིག་མདོག་དེ་རེད། ས་ཆ་ཡོད་དེ་བ་ཡིན་མོད་འདྲ། རྗེས་བྱེད་གསུང་གི་གནས་བྱེད། ཧ། ཚེར་མ་ཏི་ཏཱ་པུ་རི་ཤང་ན་འདི་ཡ་དེ་བ་ལྟར། བླ་ཉི་སོ་ར་བཀྲ། བྱེ་མ་ཉི་སོ་ན་འདི་པ། སོ་ན་འདི་པ་དེ་རྒྱ་གར་ལ་ཡོད་ཀྱི་མ་རེད་བ། སེ་རིང་རེད་བ། སོ་ན་འདི་པ་སོ་ན་སི་ཏི་ཟ་སེ་རེད།

དེ་བསྒོམས་པ་ཡིན་ཙང་ཕྱི་ཡུལ་ཉེར་བཞི་ཡི་དཔའ་བོ་དང་དཔའ་མོ་ཚོ་དེ་ན་བཞུགས་པའི་དཔའ་བོ་དང་དཔའ་མོ་ཚོ་གིས་ཕོ་ཉ་གི་ལམ་ཕོ་ཉ་རབ་འབྲིང་ཐ་གསུམ་གྱིས་གྲོགས་མཛད་ཀྱི་ཡོད་རེད། ཕོ་ཉ་རབ་འབྲིང་ཐ་གསུམ་གྱི་པའི། འདུ་བ། འདུ་བ་དང་གཉིས་ནི་རྗེས་སུ་བཟུང་རྩ་རླུང་ཐིག་ལེ་བྱིན་གྱིས་བརླབ། ལས་རུང་དུ་བྱིན་གྱིས་བརླབ། དེ་ལ་བརྟེན་ནས་དེ་ནས་རིམ་པས་རིམ་པས། ས་ཆུ་མེ་རླུང་ལ་སོགས་པ་ཚུར་འདུས། འདུས་རིམ་དང་མཐུན་པར་བྱས་ནས་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ།

བཀོད་ནས་སྒོ་མཚམས་ཀྱི་དབང་པོའི་སྒོ་གི་རྩ་དེ་ཚོ་བསྒོམས་པའི་རྐྱེན་གྱིས་དབང་པོའི་སྒོ་ནས་རྒྱུ་བའི་རླུང་དེ་ནང་དུ་འདུ་བའི་རྐྱེན་ཡོད་ཙང་དབང་པོ་བརྒྱད་ཀྱི་རྩ་ཁམས་དེ། ཕྱི་ཡི་ཕོ་ཉ་ནང་གི་ཕོ་ཉ་གསང་བའི་ཕོ་ཉ་ཡོད་པས་ནང་གི་ཕོ་ཉ་རྩ་ཁམས་རེད་ནང་གི་ཕོ་ཉ་རབ་འབྲིང་ཐ་གསུམ་གྱི་ཐ་མ་རུ་དེ་དབང་པོའི་སྒོ་དེ་ཕྱི་ལོགས་དེ་རེད། ད་དེ་ནས་ཚུར་ཡུལ་ཉི་ཤུ་རྩ་བཞི་རྩ་དང་ཁམས་ཡོད་ཡ་དེ། དེ་ལ་ཐིམ་ཡོང་གི་རེད་དབང་པོའི་སྒོ་གི་རྩ་ཁམས་རླུང་དེ།

མི་འདུག་སྟེ་གཡོན་སྐོར་གསུམ་གཡས་སྐོར་གཅིག་གསུངས་ཡག་ཅིག་ཡང་བཟང་བཟང་དེ་བ་གསུང་ཆོས་ཞིག་ལ་ཡོང་གི་ཡོད། མིག་གཡོན་དུ་ཕྱོགས་ནས་གཡོན་ནས་གྱེན་དུ་ཕྱོགས་པ་ཡིན། ད་རྐང་པ་གཉིས་རྡོ་རྗེ་སྐྱིལ་ཀྲུང་བཤིག། རྐང་པ་གཉིས་ཕར་རྐྱོང་ཕར་རྐྱོང་དགོས་མ་རེད་ཏོག་ཙམ་རྐྱོང་རྐྱོང་དགོས་ཡ་དེ་མཐེབ་མོ་གཉིས། རྐང་པ་གཡོན་པའི་མཐེབ་མོ་དེ་གཡས་པའི་མཐེབ་མོ་སྒང་དུ་བཞག་ནས་རྐང་པ་གཡོན་པའི་མཐེབ་མོ་གིས་གཡས་པའི་མཐེབ་མོ་མནན་དགོས་ཞེས་བསམ་པ། རྐང་པ་ཁ་བྲེ་བྲེ་བྱེད་དགོས་ཀྱི་རེད་བ་ཏོག་ཙམ་མདུན་ལ་བརྐྱངས་ན་མ་གཏོགས་འགྲིག་གི་མ་རེད་བ་འོ་དེ་རེད། ཚོགས་ཚོགས་ས་ཡིན་ན་བྱེད་རྒྱུ་ཡོད་མ་རེད་མི་གི་རྐུབ་ལ་རྡུང་གི་རེད།

ཨོམ་ཟེར་ཡ་དེ་སྔགས་ཀྱི་མགོ་རེད་སྔགས་ག་བ་ཡིན་ས་ལ་རེད་ཨོམ་ལ་ཕན་ཡོན་དྲུག་ཡོད་རེད། ཡོ་ག་ཤུདྡྷ་སརྦ་དྷརྨ་ཡོ་ག་ཤུདྡྷོ་ཧཾ། ཡོ་ག་རྣལ་འབྱོར་རེད། ཤུདྡྷ་ནི་དག་པ་རེད། སརྦ་ནི་ཐམས་ཅད་རེད་དྷརྨ་ནི་ཆོས་རེད། ཡོ་ག་ཤུདྡྷོ་ཡང་འདི་རེད་རྣལ་འབྱོར་དག་དག་པ་རེད། ཨ་ཧཾ་ནི་ང་འོ་ཞེས་པ་རེད་ཆོས་ཐམས་ཅད་རྣམ་པར་དག་པའི་བདག་ཉིད་དེ་ང་འོ་ཚིག་དེ་རང་རེད། ད་ཕོ་ཉ་གསུམ་ཟེར་བ་ཟེར་དུས་ཕོ་ཉ་གསུམ་ག་རེ་ཟེར་བཏང་བ་རེད་ཟེར་ན། ཞིང་སྐྱེས་སྔགས་སྐྱེས་ལྷན་སྐྱེས་ཀྱི་ཕོ་ཉ་གསུམ་ཟེར་བ་རེད་སྤྱན་དྲང་བོ་ཡག་གི་བཞི་པ། ལམ་ཐུན་མོང་བ་ལམ་རིམ་ནས་བཤད་པའི་ངེས་འབྱུང་བྱང་སེམས་ཀྱི་ཡང་དག་པའི་ལྟ་བས་རྒྱུད་སྦྱངས། རྒྱུད་སྦྱངས་ནི་པའི་བཅོས་མ་མ་ཡིན་པ་སྐྱེ་མ་ཐུབ་ན་ཡི་ལྷན་སེང་ལམ་སྣ་ཟིན་ཙམ་བྱས།

རང་ལྷར་གསལ་བ་ལ་ཚུལ་ཁྲིམས་པ་རེད་ཕོ་ཉ་གསུམ་གསལ་བ། ཇེ་ཝར་ཛ་ཡང་ཨེ་བཞག་དང་གཅིག་ལ་ནི། ཕྱི་ནང་གསང་གསུམ་གྱི་དུས་ཀྱི་བདུད། དབོན་པོ་དགུ་བརྒྱད་ཀྱི་རྩ་ཁམས་དེ་ཐ་མ་བྱས།

ད་ང་རང་ཚོ་ད་ལྟ་བསྐྱེད་རིམ་ཡ་ཐོབ་ཡོད་མ་རེད་དེ། ཡིན་ནའི་བས་སྒོམ་པའི་སྐབས་ལ་ཡིན་ཙང། རང་ཉིད་ལྷན་ལྷན་ཅིག་སྐྱེས་པའི་བདེ་སྟོང་གི་མོས་པ་ཡིད་བྱེད་མཚོན་བྱེད་ཀྱི་སྒོམ་པ་དེ། ཕོ་ཉ་ཐ་མ་བྱས། དེ་ཡི་རྒྱུན་ཕར་བསྲིངས་ནས་བསྒོམས་ནས་ཡོངས་རྫོགས་སོང་ན། ཨཱ་ནི་བས་ལམ་དུས་ཀྱི་སྟོང་ཉིད་མངོན་སུམ་དུ་རྟོགས་པས་སྟོང་ཉིད་དོན་སྤྱིའི་ཚུལ་གྱིས་རྟོགས་ཡོང་དུས་དེ་ཕོ་ཉ་འབྲིང་བྱས།

འདིར་བ་ན་བདག་ཆེན་པོ་དེ་དོན་དབང་བག་མ་བོ་རྡོ་རྗེ་ཕག་མོ་ཞེས་སྙིང་ག་ཧང་ཡང་མོ་གཤེན་གྱི་མ་ཅེས་དང་ལྷ་ཡི་མིང་རེད་གཤེན་གྱི་མ་ཅེས་འདྲེན་པ་ཧྲིང་མོ་དཀར་མོ་རྨོངས་རྒྱས་མ་ཅེས་ལྷ་རེད། སྤྲུལ་པ་ཧྲིང་ཧྲིང་སེར་མོ་གཅོད་རྒྱལ་མ་ཅེས་གཅོད་རྒྱལ་མ་དེ་པར་ཡུང་བྲག་གི་གཅོད་རྒྱལ་མ་ཟེར་བ་རེད་དེ། གཅོད་རྒྱལ་མ་ཡིན་དང་ཅུང་རྒྱལ་མ་ཡིན་ད་མདོ་ཡི་ཐག་ཆོད་ཡོད་མ་རེད།